དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ། དང། Bible། ནང་གི་འགྲོ་སྟངས་དང། ཡ། ཡང། ཡོངས་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཐོག། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའུ་ནང་ནས་མི་མང་ལྷན་རྒྱས་གསན་ཞུ་རོགས་གནང། དེ་ལས་རིམ་འདི་ཆུ་ཚོད་ཕྱེད་ཀ་མི་མང་གི་བར་ལ་གསན་ཞུ་གི་ཡིན་ནོ། དེ་ལས་རིམ་འདི་ཉན་ནས་ཡབ་དཀོན་མཆོག།

མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་བསྐྱལ་ས་གི་རྒྱ་དེ

ད་དེ་རིང་གི་དེ་ལས་རིམ་འདི་ང་མི་མང་ཚང་མའི་གི་བར་ལ་ཡང་ཕུལ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག་དེ་ཨ་ས་གི་བ་ནི་གི་ལས་རིམ་འདི་དུས་ཚོད་འདི་ལ་མི་མང་ཚང་མའི་གི་བར་ལ་སླེབས་གི་ཡོད་པ་རེད་ཅེས་གསན་ཞུ་རོགས་གནང་ཅིག་ད་དེ་རིང་གི་དེ་ལས་རིམ་འདི་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་སྐབས་ནས་ང་ཡང།

མི་དམངས་ཚང་མ་ལ་ཕུལ་གྱི་ཡོད་དོ་ཞེས་དེ་དུས་ཁྱེད་ཚོ་མི་དམངས་ཚང་མས་ཀྱང་ཉན་རོགས་གནང་ཞེས་ཁྱེད་ཚོ་ཉན་ནས་ཁྱེད་ཚོ་གི་འཇིག་རྟེན་འགྲོ་སྟངས་འདི་ལ་བརྟེན་ནས་ཁྱེད་ཚོ་ཡབ་ཡེ་ཤུ་གི་ཆོས་ཁྲིམས་ལ་ཕེབས་རོགས་གནང་ཅིག་འདི་ལ་རོགས་རམ་བྱེད་རོགས་གནང་ཨ་མིན། མི་དམངས་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་ནས་ང་ཚོའི་ནང་ལ་ཡོད་པའི་གི་ས་ཏཱ་ར།

བཟོ་རུ་ཞུགས་ནས། བ་བེལ་ཡུལ་ལྗོངས་ཀྱི་དུ་ར་བྱ་བ་ཡི་གི་ཐང་དུ་ཕྱིན་སོང། དེ་ནས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱིས་སྐུ་དྲག་རྣམས་དང། བཀའ་བློན་རྣམས་དང། དམག་དཔོན་རྣམས་དང།

གནས་ཆེད་དུ་འོང་ཞེས་བསྒོ་ཞིང་མི་རྣམས་མངགས་སོ། དེ་ནས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱིས་བསྒྲེངས་པའི་སྐུ་འདྲ་ཡི་རབ་གནས་ལ་སྐུ་དྲག་རྣམས་དང། བཀའ་བློན་རྣམས། དམག་དཔོན་རྣམས་ཕྱག་མཛོད་པ་རྣམས་ཁྲིམས་དཔོན་རྣམས། བློན་པོ་རྣམས་ཇོ་བོ་རྣམས་ལྗོངས་རྣམས་ཀྱི་ལས་སྣེ་ཐམས་ཅད་དང་བཅས་སུ་མཉམ་དུ་ཚོགས། ནེ་བུ་ཀད་ནེ་ཙར་གྱིས་བསྒྲེངས་པའི་སྐུ་འདྲ་ཡི་མདུན་དུ་ལངས་ཤིང་བསྡད་དོ་དེ་ནས་བཀས་བཅད་པ་གཅིག་གིས་སྒྲ་ཆེན་པོས་ཀྱེ། མི་སྡེ་རྣམས་མི་རིགས་དང། སྐད་རིགས་སོ་སོ་རྣམས། ཁྱོད་ཅག་ལ་བསྒོས་པའི་བཀའ་ནི་དེ་ལྟ་བུ་དུང་དང། རྒྱ་གླིང་དང། པི་ཝང་དང་སྒྲ་སྙན་དང། ཀོ་ཕོང་དང། རྒན་བྱ་དང་རོལ་མོ་སྣ་ཚོགས་ཀྱི་སྒྲ་ཐམས་ཅད་པ་ཙམ་གྱིས་ལུང་ལུས་ས་ལ་བཏབ་ནས་རྒྱལ་པོ་ནེ་བུ་ཀད་ནེ་ཙ་ཙར་གྱིས་བསྒྲེངས་པའི་གི་གསེར་སྐུ་དེ་ལ་ཕྱག་འཚལ་གྱིས་ཤིག་ཡང་སུས་ཀྱང་ལུས་ས། ལ། མ་བཏབ་ཅིང་ཕྱག་མི་འཚལ་བ་རྣམས་དུས་དེ་ཡི་ཉིད་དུ་མེ་འབར་བའི་གི་མེ་དོང་གི་དཀྱིལ་དུ་འཇུག་པར་འགྱུར་བའོ་ཞེས་བོས་བསྒྲགས་སོ། དེ་ཡི་ཕྱིར་མི་དེ་ཐམས་ཅད་ཀྱིས་དུང་དང། རྒྱ་གླིང་དང་པི་ཝང་སྒྲ་སྙན། ཀོ་ཕོང་རོལ་མོ་སྣ་ཚོགས་ཀྱི་སྒྲ་ཐོས་མ་ཐག་ཏུ་མི་སྡེ་སྡེ་ཐམས་ཅད་དང་མི་རིགས་དང། སྐད་རིགས་སོ་སོ་རྣམས་ཀྱིས་རྒྱལ་པོ་ནེ་བུ་ཀད་ནེ་ཙར་གྱིས་བསྒྲེངས་པའི་གི་སྐུ་འདྲ་ལ་ལུས་ས་ལ་བཏབ་ནས་ཕྱག་འཚལ་ཏོ་དེ་ནས་དེ་ཡི་དུས་སུ། སྐལ་ལྡན་པ་ཁ་ཅིག་གཉེན་པོ་ཡོང་ནས་ཡ་ཧུ་དཱ་པ་རྣམས་ལ་མངལ་བཀོད་ནས་རྒྱལ་པོ་ནས་བུ་གའི་གནས་ཚར་གྱི་དྲུག་ཏུ་འཁྲུངས་འདུག་ཀྱེ་རྒྱལ་བུ་སྐུ་གསལ་བསྟན་པར་ཤོག། ཀྱེ་རྒྱལ་པོ་དུང་དང་རྒྱ་གླིང་པི་ཝང་སྒྲ་སྙན། སྐྱེ་བོང། རྒྱན་ཆ་རོལ་མོ་སྣ་ཚོགས་ཀྱི་སྒྲ་ཐོས་ཙམ་གྱིས་གསེར་སྐུ་ཡི་དྲུང་དུ། ལུས་ས་ལ་མི་བཏབ་ཅིང། ཕྱག་མི་འཚལ་བ་རྣམས་མེ་འབར་བའི་གི་མེ་དོང་མེ་དོང་གི་དཀྱིལ་དུ། འཇུག་པར་འགྱུར་རོ་ཞེས་བཀའ་གནང་ཡོང། ད་ཁྱེད་ཀྱིས། བ་བེལ་ཡུལ་ལྗོངས་ཀྱི་ལས་སྣེར། བསྐོས་པའི་གི་ཡ་ཧུ་དཱ་པ་ཁ་ཅིག། ཞེ་ན། ཤད་རག་དང་མེ་ཤག་དང་ཨ་བེད་ནེ་གོ་བྱ་བའི་གི་མི་དེ། གསུམ་པོ་ཁྱེད་ལ་བཅས་ཁྱེད་ཀྱིས། ལྷ་ལ་མི་བརྟེན་ཁྱེད་ཀྱི་ཞིང་པའི་གེ་སེར་གསེར་སྐུ། ལང། ཆ། མི་ཚ་ལོ་ཞེས་གསུངས་ནས་དེ་ནི་ནལ་བུ་སྐད་ནི་རྩར་གྲོལ་ཞིང་དུམ་བུའི་གེ་ངན་ནི་ཚང་ར་མི་བྱ། ཨ་བེད་ནེ་གོ་གསུམ་པོ་འདིར་ཁྲིད་དགོས་ཅེས་བསྒོས་པ་དང་དེ་དག་གིས་སྐྱེས་པ་དེ་དག་ལ་རྒྱལ་པོའི་གི་དྲུང་དུ་དྲངས་སོ་དེར་ནེ་བུ་ཀད་ནེ་ཙར་གྱིས་དེ་རྣམས་ལ་བཀའ་གནང་ཞིང་འདི་སྐད་དུ། ཀྱེ་ཤད་རམ། རག། མེ་ཤག་དང་ཨ་བེད་ནེ་གོ། ཁྱོད་ཅག་གིས་ང་ཡི།

རྒྱན་ཆ་རོལ་མོ་ཡི་རིགས་སྣ་ཚོགས་ཀྱི་ཐོས་པ་ཙམ། བདག་གིས་བཞེངས་པའི་གི་སྐུ་འདྲ་དེ་ལ་ལུང་ལུས་ས་ལ་བཏབ་སྟེ་ཕྱག་འཚལ་དུ་གྲ་སྒྲིག་ཡོད་ན་ལེགས་ཅི་སྟེ་ཕྱག་འཚལ་ན་དུས་དེ་ཡི་ཉིད་དུ་མེ་འབར་བའི་གི་མེ་དོང་ཞིག་གི་དཀྱིལ་དུ་འཇུག་པར་འགྱུར་རོ་སྨྲས་ཏེ་ཁོ་ཚོའི་གསུང་གནང་བ་རེད་ཡང་ཁྱེད་ཀྱིས་ཁྱེད་ཚོ་ང་ཡི་ལག་ནས་དགྲ་ལ་ཐམས་སྤེལ་གྱི་སྟེགས་དེ་སུ་ཡིན། ཤེས་རབ་མེ་ཤ་དང་ཨ་པེ་ནེའི་མགོ་ཡི་རྒྱལ་པོ་ལ་ལན་དུ་གྱེས་ནས་བུ་ནི་བུ་ཀིན་ནས་ཚར་བྱ་བ་འདི་ཡི་སྐོར་དུ་ཁྱོད་ལ་ངས་ཀྱིས་ལན་དེ་སྤེལ་གི་དགོས་པ་མེད་དོ། གཟིགས་ཤིག་ངེད་ཅག་གིས་བརྟེན་པའི་དཀོན་མཆོག་འདི་ལ་ངེད་ཅག་མེ་འབར་བའི་གི་མེ་དོང་ལས་སྐྱོབ་པའི་གི་དབང་ཡོད་ཡང་ཁྱོད་ཀྱིས་ངེད་ཅག་ཁྱེད་ཀྱི་ཕྱག་མཚལ་བསྒྲལ་འོང། ཀྱེ་རྒྱལ་པོ་དེ་མིན་ཡང་ཀྱེ་རྒྱལ་པོ་ཁྱོད་ཀྱི་བླ་རྣམས། ལྷ་རྣམས་ལ་མི་བསྟེན་པ་དང་ཁྱོད་ཀྱིས་དྲལ་བའི་གི་གསེར་སྐུ་ལ་ངེད་ཀྱིས་ཕྱག་མི་འཚལ་བ་འདི་ཁྱེད་ཀྱིས་མཁྱེན་པར་གྱུར་ཅིག། བཞུགས་སོ། སྨྲས་ཏེ་དཀོན་མཆོག་གིས་གསུང་གནང་སྟེ་ཡོད་པ་རེད་ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ། ད་ང་དེ་རིང་གི་འདི་གི་ལས་རིམ་འདི་འདི་ལ་ར་བཞག་ནས་གུང་སང་ཞུ་ཡིན་ནོ་ཞེས་སང་ཉིན་ཡང་དུས་ཚོད་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ། ང་ཅི་ཚང་ཁོ་ཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་བར་ལ་སླེབས་གི་རེད་ཞེས་དེ་རིང་གི་ཐོག་ལ་གུང་སང། ཞུ་གི་ཡིན་ན་བཀྲ་ཤིས་བདེ་ལེགས་ཨ་མེན། ལས་རིམ་ཨ་ས་གི་བ་ནི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ།

ཤེའུ་དང་སུན་ཏ་ལ་དང་དེ་ནས་ཀེ་ར་དང་དེ་ཡི་དང་དེ་ཡ་མང་པོ་ཞིག་ས་ཁོ་ནས་ཨོ་ཏི་ཡོད་རེད་ད་ཤ་དེ་མང་པོ་ཟས་ན་ཡང་ཆོ་ཡོ་བྱེད་པོ་ཡོང་རེད་མང་པོ་ཤ་ཟ་ན་ཁོ་ནང་ལ་ཡང་མང་པོ་ཞིག་ཁོ་རང་ལ་ན་བ་ན་ཚ་མང་པོ་ལྟ་བུ་འགོས་རེད་ཤ་ལ་བུ་ལོང་མང་པོ་འགོས་རེད་ད་དེ་བུ་ལོང་དེ་མང་པོ་མི་ཤི་ན་ཟེར་དེ་ནས་ཡང་ནང་ལ་མང་པོ་དེ་དེ་ནས་ཁོ་ལ་ཨོ་ཏི་ཚི་ལུ་མང་པོ་ཡོད་ད་ཚི་ལུའི་གི་ནང་ལ་ཡང་ཁོ་རང་ལ་མང་པོ་དེ་ཚི་ལུ་དེ་གི་བཟོས་པ་ལ་ཆོ་ཡོང་བ་མ་རེད། འོ་དེ་མེད་དེ་ཡང་འོ་རང་གི་ཤེ་འུ་དང་སུན་ཏ་ལ་དང་ཀེ་ར་དང་ཨ་ཨབ་དང་ཨམ་པ་དང་དེ་མང་པོ་ཞིག་ཟ་ན་འོ་ད་དེ་ལ་ཕན་ཐོགས་ཡོང་བ་རེད་ད་དེ་དེ་ག་ཅི་ཐམས་ཅད་ལ་ཕན་ཐོགས་ཕན་གོ་ཡོང་བ་རེད་ད་དེ་ལ་ནམ་པས་ན་ནམ་ཅེ་འོ་རང་ང་ཀྲུ་གུང་མོ་ཏོ་ལ་ནམ་པས་ན་དེ་རུ་བ་ཅིག་བཞག་གོ་བས་དེ་སུན་ཏ་ལ་ཡིན་ན་འདྲ་ཀྱེ་ཤེ་འུ་ཡིན་ན་འདྲ་ཀྱེ་ཨམ་པ་དང་ཀེ་ར་ཅི་ཡིན་ན་ཅིག་ཅིག་དེ།

འོ་རང་གི་འདིའི་འགྲོ་སྟངས་དང་ཅི་ཐམས་ཅད་ཡང་ཁྱེར་ནས་ང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་གི་རེད། ད་ལྟ་དེ་རིང་གི་འདིའི་འགྲོ་སྟངས་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་དགུང་སང་ཞུ་གི་ཡིན་ན་ཞེས།

གཞན་དང་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།